ཡང་གོང་ས་མཆོག་གིས་ང་ཚོ་འགྲོ་བ་མི་ཡིན་པའི་གི་ཆ་ནས་བདེ་བ་འདོད་པ་དང་སྡུག་བསྔལ་ལས་བྲལ་འདོད་ཀྱི་བསམ་པ་གཅིག་མཚུངས་ཡོད་ལ། ང་ཚོ་སྤྱི་ཚོགས་ཀྱི་སེམས་ཅན་ཡིན་སྟབས་གཞན་ལ་བརྟེན་ནས་རང་ཉིད་འཚོ་དགོས་ཀྱི་ཡོད་པས། མགོན་པོ་གང་ཉིད་ནས་ཡང་ཡང་བཀའ་གནང་གི་ཡོད་པ་བཞིན་དུ།

བདེ་བར་བཞུགས་པའི་གི་རྗེས་སུ། བལ་ཡུལ་དགེ་ལྡན་ཤེས་ཡོན་ལྷན་ཚོགས་ནས་གོང་ས་མཆོག་ལ་འཕགས་མཆོག་སྤྱན་རས་གཟིགས་ཀྱི་ཕྱག་མཚན་མཚོན་པའི་པདྨ་དཀར་པོ་དང་ཕྱག་ཟུང་ཐལ་སྦྱར་ཐོག་ཤེལ་ཕྲེང་གིས་བརྒྱན་པའི་རིན་ཆེན་སྣ་གསུམ་ལས་བསྒྲུབས་པའི་གྱི་གཟེངས་རྟགས་ཤིག་འབུལ་ལམ་ཞུས་ཡོད་པ་རེད་འདུག། ཡང་སྤྱི་ནོར་གོང་ས་རྒྱལ་བ་རིན་པོ་ཆེ་མཆོག་བོད་ལུགས་ལྟར་དགུང་གྲངས་དགུ་བཅུ་ལ་ཕེབས་པའི་སྐུ་ཡི་གོ་སྟོན་དང་འབྲེལ་ནས་བྱང་ཨ་རི་ཡི་ས་གནས་ཁག་གསུམ་གྱི་ནང་ལ་ཆོ་འཕྲུལ་སྨོན་ལམ་ཚོགས་འཆར་ཡོད་པ་རེད་འདུག་དེ་ཡང་བྱང་ཨ་རི་ཡི་ཆོ་འཕྲུལ་སྨོན་ལམ་ཚོགས་པས་ད་ལོ་ཆེད་དུ་དམིགས་ནས་སྤྱི་ནོར་གོང་ས་རྒྱལ་བ་རིན་པོ་ཆེ་མཆོག་བོད་ལུགས་ལྟར་དགུང་གྲངས་དགུ་བཅུ་ཕེབས་པའི་སྐུ་ཡི་གོ་སྟོན་དང་འབྲེལ་ནས། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོ་ཡི་ཕྱི་ཟླ་གཉིས་པ་ཡི་ཚེས་ཉི་ཤུ་རྩ་གསུམ་ནས་ཕྱི་ཟླ་གསུམ་པའི་ཚེས་བརྒྱད་ཀྱི་བར་ཨ་རིའི་ནིའུ་ཡོག་གྲོང་ཁྱེར་དང་ཀ་ལི་ཧྥོ་ནི་ཡ་མེ་ནི་སོ་ཏྲ་གསུམ་སྟེ་བོད་རིགས་གནས་སྡོད་བྱེད་ཁུལ་གྱི་ས་གནས་ཆེ་ཁག་གསུམ་གྱི་ནང་དུ་བྱང་ཨ་རི་ཡི་ཆོ་འཕྲུལ་སྨོན་ལམ་ཚོགས་གཏན་འཁེལ་ཡོད་པ་དང། སྨོན་ལམ་གོ་སྒྲིག་ཚོགས་ཆུང་གིས་དགའ་ལྡན་ཁྲི་རིན་པོ་ཆེ་མཆོག་ལ་སྙན་སེང་བསྒྲོན་པ་བཞིན་སྐྱབས་རྗེ་བྱང་རྩེ་ཆོས་རྗེ་སྒོ་སོ་རིན་པོ་ཆེ་མཆོག་ཕེབས་གཏན་འཁེལ་ཡོད་པ་རེད་འདུག་རིན་པོ་ཆེ་མཆོག་ནས་ཆོ་འཕྲུལ་སྨོན་ལམ་གྱི་ཉིན་དང་འབྲེལ་ནས་མི་མང་རྣམས་ལ་ཛམ་བྷ་ལྷ་ཡི་རྗེས་གནང་དང་རྗེ་བཙུན་འཇམ་དཔལ་དབྱངས་ཀྱི་རྗེས་གནང། རྗེ་ཚེ་འཛིན་མ་ཡི་ཚེ་དབང་སོགས་གནང་གཏན་འཁེལ་ཡོད་པ་རེད་འདུག།

ད་ཆར་དཔལ་འབྱོར་གྱི་གནས་བབ་དེ་རྒྱུན་སྲིང་ཐུབ་པ་ཞིག་དང་འགྲོ་རྒྱུག་ཤུགས་ཆེ་ལྡན་པ་ཞིག་ཡོད་པའི་སྐོར་རྒྱ་ནག་གུང་ཁྲན་སྲིད་སྤྱི་ཁྱབ་པས་བརྙན་འཕྲིན་ལས་རིམ་གྱི་ཐོག་ལ་གསུངས་ཡོད་པ་རེད་འདུག།

བོད་མི་དང་རྒྱ་གར་ཙམ་མིན་པར་ཕྱི་རྒྱལ་ཡུལ་གྲུ་འདྲ་མིན་ནས་ཡུལ་སྐོར་སྤྲོ་འཆམ་ཡོད་སའི་ལྟེ་གནས་ཤིག་ཀྱང་ཡིན་ནའང། མི་དམངས་རང་བཞིན་གྱི་དཔེ་མཛོད་ཁང་ནི་ཧ་ལམ་མེད་པ་ལྟ་བུ་ཡིན་པར་བརྟེན། བོད་མི་ན་གཞོན་མགོན་པོ་དོན་འགྲུབ་ལགས་ཀྱིས་འགན་འཁྱེར་བཞེས་ཏེ་ཁུལ་འདིར་མགོན་པོའི་བོད་ཀྱི་ལོ་རྒྱུས་དཔེ་མཛོད་ཁང་ཞེས་པ་ཞིག་གསར་འཛུགས་ཀྱིས། གཙོ་བོ་དུས་རབས་རིམ་བྱུང་གི་བོད་ཀྱི་ལོ་རྒྱུས་རྐྱང་པའི་དཔེ་ཆ་དང་དེའི་ཐོག་གཞན་སྐད་དམ་གཞན་མི་རིགས་སོགས་ཀྱི་བོད་དང་འབྲེལ་བའི་སྐོར་གྱི་ལོ་རྒྱུས་དཔེ་ཆ་དང་ཡིག་ཆ་སོགས་མཁོ་སྒྲུབ་གསོག་ཉར་གྱིས་དུས་རབས་དང་མཐུན་པར་ལྟ་ཀློག་དང་འཆད་ཉན་བྱེད་ས་ཡི་ཁོར་ཡུག་བསྐྲུན་རྒྱུ་དེ་ཡིན་པའང་འགྲེལ་བརྗོད་གནང་བྱུང། ད་ལྟའི་ཆ་ལ་མགོན་པོའི་བོད་ཀྱི་ལོ་རྒྱུས་དཔེ་མཛོད་ཁང་དེ་འབྱུང་འགྱུར་ལོ་བཅོ་ལྔ་ཉུང་མཐའ་ལ་གནས་ཡ་བྱས། ནི་མ་འོངས་པ་ལོ་བཅོ་ལྔའི་གཞུག་ལ། སྐབས་དེ་དུས་ཡང་དེ་ལས་གཅིག་གཞི་རྒྱ་ཆེ་བའི་ཀྱི་ལས་གཞི་དེ་འདྲ་སྤེལ་དུས་ད་ལྟའི་མགོན་པོའི་བོད་ཀྱི་ལོ་རྒྱུས་དཔེ་མཛོད་ཁང་དེ་སྐབས་དེ་ཀྱི་ལས་གཞི་གི་ཡང་སྡེ་ཚན་ཁོངས་སུ་ཕར་བཅུག་ཡ། དེ་ཡིན་དུས་ན་ཨ་ནི་དཔེ་མཛོད་ད་ལྟའི་ཆ་ལ་དངོས་གནས་ཡག་པོ་འདུག་གང་ཡིན་ཟེར་ན། ཆོས་ལུགས་འདི་ལ་ཨ་ནི་ད་ཕྱི་མི་རིགས་དཔེ་མང་པོ་རེད། རྒྱ་གར་ཡིན་པ་ཡིན་ན་རེད་ཕྱི་རྒྱལ་མི་ཁ་ཤས་ཉམས་ཞིབ་པ།
རྒྱལ་ནེའི་ལོ་རྒྱུས་དཔེ་མཛོད་ཁང་འདི་ནི་བཞུགས་སྒར་དགེ་ལྡན་ཆོས་གླིང་བཙུན་དགོན་དང་བོད་ཀྱི་དགུ་བཅུ་གསུམ་ལས་འགུལ་ཚོགས་པ་ཡི་ཉེ་འཁྲིས་སུ་ཆགས་ཡོད་པ་དང་དཔེ་མཛོད་ཁང་འདིའི་ནང་ད་ལྟའི་ཆར་དཔེ་དེབ་མི་འདྲ་བ་བདུན་སྟོང་བཞི་བརྒྱ་ལྷག་ཡོད་པ་མགོན་པོ་ལགས་ཀྱིས་ངོ་སྤྲོད་གནང་ཞིང། དབྱིན་སྐད་གཙོ་བོར་གྱུར་པའི་སྐད་ཡིག་མི་འདྲ་བ་ཉི་ཤུ་རྩ་གསུམ་ནང ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་མཛད་རྣམ་དང་གསུང་རྩོམ་གྱི་ཕྱག་དཔེ་ཆིག་སྟོང་བརྒྱད་བརྒྱ་ལྷག་ཡོད་པ་དེ་དག་བཞུགས་སྒར་ཁུལ་གྱི་མི་མང་ཚང་མས་མཉམ་སྤྱོད་དང་གཡར་ཉོ་ཆོག་གི་འདུག།
དཔེ་མཛོད་ཀྱི་ཚོགས་མི་གི་འགྲོ་སྟངས་སུ་འགྲོ་ཆོག་ར། དབྱིན་སྐད་ནས Membership ཟེར་བ། ཨ Membership ད་དེ་སྡེ་ཚན་གཉིས་ཡོད་རེད་གཅིག་དེ་འདིར་ཕྱི་རྒྱལ་མི་རིགས་ལ་ཁོང་ཚོ་ཡང་ལོགས་པ་ཞིག་རེད་གཅིག་དེ་ད་རྒྱ་གར་དང་བོད་པ་མི་ལ་ད་ཁོང་ཚོའི་ནང་དཔེ་མཛོད་ནང་ཀློག་ཡོང་མཁན་ཡིན་པ་ཡིན་ན་ཁོ་ཟླ་བ་གཅིག་ཟླ་བ་གཅིག་ལ་སྒོར་མོ་ལྔ་བརྒྱ་བརྒྱད་ཅུ་རེད་དེ་ནས་ཟླ་བ་གཅིག་བྱས་དེའི་གཞུག་ལ་ཨ་ནི་ཟླ་བ་གསུམ་ཟླ་བ་དྲུག་ཟླ་བ་དགུ་ལོ་གཅིག་ལོ་གཉིས་ལོ་གསུམ་གྱི་དཔེ་མཛོད་ཀྱི་ཚོགས་མི་བཟོས་ཡོད་རེད། དེ་ཡང་ཁ་རྒྱུན་དུ་དཔེ་ཀློག་ནི་མི་རིགས་ཡར་ཐོན་གྱི་རྐྱེན་རྩ་ལྟ་བུ་ཡིན་ཟེར་བ་བཞིན་མི་རིགས་ཤིག་གི་འོད་སྟོང་ལྡན་པའི་མདུན་ལམ་དང་ཡང་འབྲེལ་བ་ཆེན་པོ་ཆགས་ཡོད་པ་མ་ཟད་སོ་སོ་སྒེར་གྱི་རྣམ་དཔྱོད་དང་བློ་གྲོས་གོང་འཕེལ་ཡོང་བ་ལ་ཡང་ཧ་ཅང་གི་ཕན་ཐོགས་ཡོད་ཅིང་རྒྱལ་ནེའི་ལོ་རྒྱུས་དཔེ་མཛོད་ཁང་འདིའི་དམིགས་ཡུལ་གཙོ་བོ་ནི་བོད་རིགས་དང་འབྲེལ་ཆེ་བའི་ལོ་རྒྱུས་སྤྱི་དང་ལྷག་དོན་དུ་བོད་ཀྱི་ལོ་རྒྱུས་རིག་པ་དང་གཞུང་ལུགས་ལོ་རྒྱུས་ཀྱི་ལག་ལེན་དངོས་ཐད་སྤྱད་ནས་རིན་ཐང་གི་ལྟ་ཚུལ་ཁ་སྣོན་རྒྱག་རྒྱུ་སོགས་ཡིན་པ་འགྲེལ་བརྗོད་གནང་བྱུང། གཞན་ཡང་རྒྱལ་ནེའི་ལོ་རྒྱུས་དཔེ་མཛོད་ཁང་དེ་ནི་གསར་འཛུགས་གནང་མཁན་མགོན་པོ་དོན་འགྲུབ་ལགས་ནི་ཕྱི་ལོ་ཉིས་སྟོང་གཅིག་ལོར་བོད་ནས་རྒྱ་གར་ལ་བྲོས་བྱོལ་དུ་ཡོང་སྟེ་མ་སུ་རི་བོད་ཁྱིམ་སློབ་གྲྭ་ནས་བསླབ་མཐར་སོན་པའི་རྗེས་ས་རཱ་མཐོ་སློབ་ཏུ་ལོ་རྒྱུས་ཐོག་གཙུག་ལག་རབ་འབྱམས་པའི་བསླབ་པར་མཐར་སོན་བྱུང། དེ་ནས་བཱ་ན་རཱས་ཧིན་རྡུ་གཙུག་ལག་སློབ་གཉེར་ཁང་དུ་དེང་རབས་རྒྱ་གར་གྱི་ལོ་རྒྱུས་དང་འཛམ་གླིང་ལོ་རྒྱུས་ཐོག་གཙུག་ལག་རབ་འབྱམས་པའི་བསླབ་པར་མཐར་སོན་བྱུང་འདུག་པ་མ་ཟད། བོད་ཁྱིམ་སློབ་གྲྭའི་མཐོ་རིམ་ལོ་རྒྱུས་དགེ་རྒན་གྱི་ཕྱག་ལས་ཀྱང་གནང་མྱོང་འདུག་ཅིང་ཁོང་གིས་བོད་ཀྱི་ལོ་རྒྱུས་དང་འབྲེལ་བའི་དཔེ་མཛོད་ཁང་དེ་ནི་ཆེད་འཛུགས་ཀྱི་དམིགས་ཡུལ་ནི། དེ་སྔོན་ཉིས་སྟོང་བཅུ་གསུམ་ཙམ་ནས་ཡོད་པ་དེ་ད་ཆ་མངོན་འགྱུར་བྱུང་འདུག་བཞུགས་སྒར་དྷརམ་ས་ལ་ནས་གསར་འགོད་པ་བློ་བཟང་དགེ་ལེགས་ཡིན།

གནས་ཁྱད་པར་ཅན་བདག་ཅག་གི་སྟོན་པ་སངས་རྒྱས་བཅོམ་ལྡན་འདས་མངོན་པར་རྫོགས་པར་སངས་རྒྱས་པའི་གདན་ས་འདིར་གནང་བ་ན་ཆོས་སྲིད་གཉིས་ཀའི་ཆ་ནས་དོན་སྙིང་ལྡན་པ་ཞིག་ཆགས་ཡོད་སྐོར་དང། རྒྱལ་བ་སྐུ་ཕྲེང་བདུན་པ་དགོངས་པ་ཆོས་དབྱིངས་སུ་ཐིམ་པའི་རྗེས་ནས་བོད་ལ་དུས་འགྱུར་མ་བྱུང་བའི་བར་གྱི་ལོ་ངོ་ཉིས་བརྒྱ་མ་ཟིན་ཙམ་གྱི་རིང་ལ། རྒྱལ་བའི་སྐུ་ཕྲེང་དྲུག་གི་རིང། རྒྱལ་ཚབ་ཀྱི་ཐུགས་འགན་བཞེས་ཏེ་ཆོས་སྲིད་ཀྱི་མཛད་འཕྲིན་རྒྱ་ཆེར་བསྐྱངས་ཡོད་པ་དང་རྒྱལ་བའི་ཡོངས་འཛིན་དང་རྒྱ་ནག་དང་ཧོར་སོག་གི་རྒྱལ་པོ་ཡི་དབུ་བླ་གནང་བ་སོགས་ཉེ་རབས་ལོ་རྒྱུས་སུ་མཚན་སྙན་རྒྱ་ཆེར་གྲགས་ཡོད་ཅེས་དང། ཡང་བོད་བསྟན་སྲིད་མི་རིགས་དང་བཅས་པ་གཉན་འཕྲང་གི་སྐབས་དེར་ཕྱི་ནང་གང་སར་རྒྱལ་བ་རིན་པོ་ཆེ་མཆོག་གི་ཐུགས་དགོངས་ལམ་སྟོན་བཞིན་སྐུ་རབས་གོང་མ་ཡི་རྣམ་ཐར།

བསམ་བློ་གཏོང་ཡག་གཙོ་བོ་དེ་བདག་ཉིད་བདག་གི་མགོན་ཟེར་དེ་ཞེ་པོ་ཅིག་ཤུགས་ཆེན་པོ་རེད་བཞག་ཅིག་གིས་མ་འོངས་པར་སོ་སོ་ག་འདྲ་ཡོང་དང་མི་ཡོང་ཟེར་དེ་སོ་སོ་རང་གི་ལག་པར་ཡོད་བསྡད་པ་ཅིག་གིས་མ་གཏོགས་འཇིག་རྟེན་བཀོད་པ་པོ་ཅིག་གི་གཞན་དབང་ལ་བརྟེན་ནས་ཨེ་ནི་སོ་སོའི་བདེ་སྡུག་ཡོང་ཡག་ཅིག་མིན་པར་གང་ལྟར་རང་ཉིད་ཀྱིས་བསམ་བློ་ཡག་པོ་ཅིག་བཏང་བྱས་ཨེ་ནི། རང་རྒྱུད་ཀྱི་སེམས་སྟེང་གི་སྐྱོན་དེ་ཡིད་དུ་འཕགས། ཅེས་གཉེན་པོ་སྐྱེས་པའི་སྟོབས་ཀྱིས་ག་ལེ་ག་ལེ་ལ་ཕར་སེལ་ཐུབ་ན། ཨེ་ནི་སྤང་བྱ་སྤངས་པའི་བྲལ་བའི་ཡོན་ཏན་སོ་སོ་རང་གིས་ཐོབ་ཐུབ་ཡག་ཅིག། སངས་རྒྱས་པའི་ཆོས་འདི་ཆོས་རབ་ཏུ་རྣམ་འབྱེད་ཀྱི་ཤེས་རབ་ལ་བརྟེན་ནས་ཨེ་ནི། རང་རྒྱུད་ལ་ཡར་རྟོགས་པའི་ཡོན་ཏན་མ་སྐྱེས་པ་བསྐྱེད་སྐྱེས་པ་གོང་ནས་གོང་དུ་སྤེལ་ཡག་དེ་གཙོ་བོ་ཆོས་རབ་ཏུ་རྣམ་འབྱེད་ཀྱི་ཤེས་རབ་ཀྱིས་བྱས་ཡོང་གི་འདུག་ག་དད་པ་གལ་ཆེན་པོ་རེད་དེ་དད་པ་གཅིག་གོ་གི་ཤེས་རབ་ཀྱི་གྲོགས་དང་བཅས་པ་ཞིག་དགོས་རེད་མ་གཏོགས་ཤེས་རབ་ཀྱི་གྲོགས་དང་བཅས་པ་ཞིག་མ་བྱུང་ན་དབང་པོ་རྟུལ་པོའི་དད་པ་དེ་ཡག་པོ་ད་ཞེ་དྲག་རེད་དེ་དེ་ག་ཙམ་གྱི་ནུས་པ་ཐོན་ཐུབ་ཡག་ཁག་པོ་རེད། ངས་འཛམ་བུ་གླིང་འདིའི་སྒང་ལ་ཆོས་རེད་ཡང་དམིགས་བསལ་ཆོས་དང་མ་འབྲེལ་བའི་ཡ་རབས་སྤྱོད་བཟང་ཅིག་དེ་འདྲའི་གི་བསླབ་བྱའི་ཐོག་ནས་མི་མང་པོ་ལ་ངས་ཕན་ཐོགས་གང་འཚམས་བྱེད་ཐུབ་ཀྱི་ཡོད་རེད་བསྟན་པ་རིན་ཆེན་མཆོག་གིས་མ་ཁྱབ་པའམ་ཁྱབ་ཀྱང་ཉམས་པར་གྱུར་པའི་ཕྱོགས་དེར་ནི་སྙིང་རྗེ་ཆེན་པོས་ཡིད་རབ་བསྐྱོད་པ་ཡིས་ཕན་བདེའི་གཏེར་དེ་གསལ་བར་བྱེད་པར་ཤོག་གསུངས་པ་ནང་བཞིན་ངས་དེ་ག་ལ་གང་འཚམས་ཀྱིས

ཁོང་མོར་ཆེ་བསྟོད་ཆེན་པོ་ཞིག་ཐོབ་པ་ཡིན་སྐོར་དང། ཁོང་ཕྱི་ལོ་ཉིས་སྟོང་ཉེར་གཅིག་སང་ལོ་ཡི་གོ་ལ་ཡི་མཛེས་མ་ཡི་འགྲན་བསྡུར་གྱི་ནང་ལ་བཞུགས་ཡོད་སྐོར། ཁོང་མོ་ཡི་ངོ་དེབ་ཀྱི་ཐོག་ལ་ངོ་སྤྲོད་བྱས་ཡོད་པ་རེད། ཕྱི་ལོ་ཉིས་སྟོང་ཉེར་གཅིག་སང་ལོ་ཡི་གོ་ལ་ཡི་འགྲན་བསྡུར་གྱི་ནང། མཉམ་ཞུགས་གནང་མཁན་འཛམ་གླིང་གི་རྒྱལ་ཁབ་བདུན་ཅུ་དོན་ལྔ་ཡོད་པ་དང།

ས་འགུལ་འགུལ་ཚད་བཞི་དང་གྲངས་ཆུང་དགུ་བྱས་པ་ཞིག་བརྒྱབ་ཡོད་སྐོར་རྒྱ་ནག་གི་ས་འགུལ་དྲ་རྒྱ་ལས་ཁང་གིས་བརྗོད་ཡོད་པ་རྒྱ་ནག་གུང་ཁྲན་ཤིན་ཧྭ་གསར་ལས་ཁང་གིས་གནས་ཚུལ་སྤེལ་ཡོད་པ་རེད་འདུག་ཟླ་བ་དེའི་ཕྱི་ཚེས་བཅོ་བརྒྱད་ཀྱི་ཉིན་རྒྱ་ནག་གི་ཀན་སུའུ་ཞིང་ཆེན། ཀ་ཆུ་ཧུའེ་རིགས་རང་སྐྱོང་ཁུལ་ཅི་སི་ཧྲན་དུ་ས་འགུལ་འགུལ་ཚད་དྲུག་དང་གྲངས་ཆུང་གཉིས་ཅན་ཞིག་བརྒྱབ་ཡོད་པ་བཞིན། ཕྱི་ཚེས་ཉི་ཤུ་རྩ་བརྒྱད་ཀྱི་བར་རྒྱ་ནག་གུང་ཁྲན་གྱི་གྲངས་ཐོ་ཡི་ནང་ལ་ཀན་སུའུ་དང་མཚོ་སྔོན་གཉིས་ནས་མི་གྲངས་བརྒྱ་དང་བཞི་བཅུ་ཞེ་དགུ་རྐྱེན་འདས་སོང་ཡོད་སྐོར་བཀོད་ཡོད་པ་རེད། ད་རེས་སླར་ཡང་ཀན་སུའུ་དུ་ས་འགུལ་བརྒྱབ་པའི་གནས་ཚུལ་གྱི་རྗེས། མི་ཡི་ཤི་སྐྱོན་གྱི་གནས་ཚུལ་ཁ་གསལ་གང་ཡང་མེད་པ་རེད་འདུག།

བརྡ་ཁྱབ་དེ་ཡི་ནང་བཀོད་ཡོད་པ་རེད་འདུག་རྒྱ་ནག་གཞུང་གིས་གོང་ཞུས་ཀྱི་སྲིད་ཇུས་དེ་ལག་བསྟར་བྱེད་དགོས་དོན་ནི། ཡུལ་སྐོར་ལས་རིགས་ཀྱི་ཡོང་འབབ་མང་དུ་གཏོང་ཐབས་ཀྱི་ཆེད་དུ་བྱས་པ་ཞིག་ཡིན་པ་རེད་འདུག།

མིང་མིང་བརྫད་དེ་མེད་བཟོ་བའི་ཆེད་དུ་ཨ་ནི་ང་ཚོ་གི་ད་དམིགས་བསལ་གྱི་འཕྲོད་བསྟེན་སྨན་ཁང་གི་ག་ལ་སེམས་ཁམས་ཀྱི་འཕྲོད་བསྟེན་སྐོར་གོ་རྟོགས་སྤེལ་ཡོད་རེད། རྩ་བའི་བོད་མིའི་སྒྲིག་འཛུགས་འཕྲོད་བསྟེན་ལས་ཁུངས་ཀྱི་ངོས་ནས་འཕྲོད་བསྟེན་སྤྱི་དང། ལྷག་པར་དུ་སེམས་ཀྱི་ན་ཚར་གདོང་ལེན་གང་ཐུབ་བྱེད་ཀྱི་ཡོད་པ་དང་བདེ་སྐྱིད་གླིང་དུའང་མི་མང་རྣམས་ལ་ན་ཚའི་རྒྱུ་རྐྱེན་དང་ངོ་བོ། གདོང་ལེན་བྱེད་ཐབས་སོགས་ཀྱི་ཐད་གོ་རྟོགས་ལས་འགུལ་སོགས་རྒྱུན་གཏན་ནས་བྱེད་ཀྱི་ཡོད་པ་རེད་འདུག།

ན་ཚ་ལ་པ་ཡི་སྨན་བཅོས་ཡོད་རེད་ལབ་ནས་ང་ཚོ་འགྲེལ་བཤད་བྱེད་ཀ་ར། ན་ཚ་འདིའི་རྒྱུ་རྐྱེན་ཡང་སྤྱི་ཚོགས་ཀྱི་གནོན་ཤུགས་གཙོས། སེམས་ནང་བཟོད་མི་ཐུབ་པའི་སྡུག་བསྔལ་ཤུགས་ཆེན་འབྱུང་སྐབས་སེམས་པ་གནོན་མ་ཐུབ་པའི་རྐྱེན་གྱིས་ཡོང་གི་ཡོད་པ་རེད་འདུག། ད་ནི་སེམས་ཁམས་ན་ཚ་ལ་ར་དམིགས་བསལ་གྱི་སྐྱོན་གཙོ་བོ་ལ་ནི་དམིགས་བསལ་སྟོན་ཡག་འགྲོགས་བྱེད་ཡོད་མ་རེད་ད་ར། ཁ་ཤས་ཀྱི་རྗེ་དཔོན་སྤུན་ཀྱག་ཉེ་བོ་དེ་ཚོ་གྲོངས་འགྲོགས་བྱས་ན་ཨ་ནི་ང་ཚོ་གི་ཁ་ལོ་ད་སེམས་པ་གྱི་ད་སེམས་ཁམས།

དེས་ཉུང་ཉུང་ཉུང་ཉུང་ཡོད་རེད་བསམ་གྱི་འདུག་ར་ད་རྒྱ་གར་གྲོགས་ཅིག་ཡིན་ན་ཡང་ཚོ་ལྟད་མོ་འགྲོ་དང་ཅི་ད་ནི་མི་མང་པོ་མཐོང་འདུག་ག་ལ་ནང་མི་དེ་ཚོས་ཁྱོད་བརྒྱ་ཆ་ཡག་པོ་ལོང་གོ་ཡོད་ལོང་གོ་ཡོད་ལོང་མ་ཐུབ་ནས་ནང་ལ་ཡོང་མོ་གོ་འགྲོ་དང་འདྲ་མི་འདྲ་སྐད་ཆ་འདྲ་མི་འདྲ་ཡོང་གི་འདུག་ཨ་དེ་ཡིན་དེ་ཡི་ཆ་ནས་ཨ་ད་ནང་མི་ནི support ཡག་པོ་མེད་ནི་ཨ་ནི་བུ་ཡི་རང་བཞིན་མེད་ལ་ཨ་ནི་ཡང་འདི་ག་ལ suicide མང་རུ་འགྲོ། མང་རུ་ཡོད་རེད་བསམ་གྱི་འདུག།
སྤྱིར་བཏང་ན་ཚ་ག་འདྲ་ཞིག་ཡིན་རུང་དང་པོ་ན་ཚ་ངོས་འཛིན་དགོས་པ་གལ་ཆེན་པོ་ཡིན་པ་དང་ན་ཚ་འདི་ངོས་འཛིན་བྱེད་སྟངས་ཀྱང་གཙོ་བོ་ནད་པ་རང་གི་ངག་ནས་སེམས་ནད་དང་འབྲེལ་བའི་སྐད་ཆ་འདྲ་མིན་ཐོན་ཐུབ་དགོས་པ་དང། དེ་རྗེས་རྒྱུན་གཏན་ནས་ནད་པའི་ལུས་ངག་གི་སྤྱོད་པ་ལ་རྒྱུན་ལྡན་ཡིན་མིན་གྱི་དོ་སྣང་སྤྲད་དེ

ནད་པ་གཅིག་པུར་མ་བཞག་པར་རྒྱུན་གཏན་ནས་ནད་པའི་མཉམ་དུ་ཤེས་དགོས་པ་དང་ནད་པའི་སྐད་ཆ་ལ་མཐོང་སྤྲད་ཐོབ་དགོས་པ་གལ་ཆེན་པོ་ཡིན་པ་རེད། ཟས་ལ་ནི་ག་རེ་ཟ་དང་ཨི་འདི་ལ་དམིགས་བསལ་ཡོད་མ་རེད་ར། ཡིན་ཡང་སྤྱིར་བཏང་ནི་ག་འདྲས་ཅིག་ལ་སེམས་ཕམ་ན་ཚ་ནད་པ་ག་འདྲས་ཅིག་ཡིན་ན་ཡང་གལ་སྲིད་ད་ང་ཚོས་ཀྱིས་རོགས་རམ་བྱེད་ད་ཁོ་ལ་ད་དམིགས་བསལ་གྱིས་ད་དངོས་ཡོད་རོགས་རམ་བྱེད་མ་ཐུབ་ན་ཡང་ཨ་ལེས་ཁོ་མཉམ་དུ་བསྡད་ནས་སྐད་ཆ་བཤད་འདྲ་བོ་ཅིག་ང་ཚོ་སྐད་ཆ་བཤད་ན་གྱིས་ང་ཚོས་ཀྱིས་སེམས་པ་ནང་ལ་ན་ཚ་དེ་ཚོ་འདོན་གྱི་ཡོད་ལ་འདི་ཡོད་ར་དེ་ཡིན་དུས་ཁོ་མཉམ་དུ

སྤྱིར་བཏང་འཛམ་གླིང་སྤྱི་དང་སྒོས་སུ་རྒྱ་གར་ནང་ཏོག་དབྱིབས་རིམས་ནད་ཐོག་མར་ཁྱབ་གདལ་བྱུང་བའི་སྐབས་སུ་བོད་པ་མང་པོ་ཞིག་གི་སེམས་ལ་དཀའ་ངལ་ཤུགས་ཆེན་སྤྲད་ཡོད་པ་དང། འདི་ལྟར་དེར་འཁོད་ཀྱི་བོད་པའི་སྤྱི་ཚོགས་ཁྲོད་སེམས་ནད་དང་དེ་དང་འབྲེལ་བའི་ནད་གཞི་ཕོག་མཁན་ཧ་ཅང་མང་པོ་བྱུང་ཡོད་འདུག། འཛམ་གླིང་འཕྲོད་བསྟེན་སྒྲིག་འཛུགས་ཀྱི་ཁོངས་གཏོགས་རྒྱལ་ཁབ་ཚང་མས་ཉིས་སྟོང་བཅུ་གསུམ་ནས་ཉིས་སྟོང་སུམ་ཅུ་བར་གྱི་སེམས་ཁམས་བདེ་ཐང་ཞབས་ཞུའི་འཆར་གཞི་ལག་བསྟར་བྱེད་མུས་ཡིན་པ་དང། ཕྱོགས་ཡོངས་ནས་ནད་འགོག་ཐབས་ལམ་ལག་བསྟར་བྱེད་ཤུགས་ཆེ་རུ་གཏོང་དགོས་ཞེས་འཛམ་གླིང་འཕྲོད་བསྟེན་སྒྲིག་འཛུགས་ཀྱི་དྲ་རྒྱའི་ནང་འཁོད་ཡོད་པ་རེད།

བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་རྒྱལ་བ་རིན་པོ་ཆེ་མཆོག་གིས་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་གསར་དུ་བཞད་པའི་དགའ་སྟོན་ལ་བསྩལ་བའི་གསུང་འཕྲིན་གྱི་ནང། གཞན་ཕན་གྱི་བྱ་བ་བསྒྲུབ་རྒྱུ་དེ་ནི་རང་ཉིད་ལ་བདེ་སྐྱིད་ཡོང་བ་དང་ང་ཚོ་ཚང་མར་ཞི་བདེ་བག་ཕེབས་ཀྱི་ངང་ནས་གནས་ཐུབ་པའི་གྱི་ཐབས་ལམ་ལེགས་ཤོས་དེ་ཡིན་པ་མཁྱེན་རྟོགས་བྱུང་སྐོར་བཀའ་སློབ་སྩལ་གནང་ཡོད་པ་རེད། ཡང་སྤྱི་ནོར་གོང་ས་རྒྱལ་བ་རིན་པོ་ཆེ་མཆོག་བོད་ལུགས་ལྟར་དགུང་ལོ་དགུ་བཅུ་ལ་ཕེབས་པའི་སྐུ་ཡི་གོ་སྟོན་དང་འབྲེལ་ནས་བྱང་ཨ་རིའི་ས་གནས་ཁག་གསུམ་གི་ནང་ལ་ཆོ་འཕྲུལ་སྨོན་ལམ་ཚོགས་འཆར་ཡོད་པ་རེད་འདུག་སྐྱབས་རྗེ་ཀུན་བདེ་གླིང་རྟ་ཚག་རྗེ་དྲུང་སྐུ་ཕྲེང་དང་པོ་སྐུ་མྱ་ངན་ལས་འདས་ནས་ལོ་ངོ་ལྔ་བརྒྱ་ལྔ་བཅུ་འཁོར་བའི་གི་བཀའ་དྲིན་རྗེས་དྲན་གྱི་མཛད་སྒོར་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་གསུང་བཤད་གནང་ཡོད་འདུག། ཡང་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང་གིས་ཕྱི་ལོ་གསར་བཞད་ཀྱི་ཉིན་མོར་གཟུགས་མཐོང་བརྙན་འཕྲིན་གྱི་ཐོག་གསུང་བཤད་གནང་བའི་ནང་རྒྱ་ནག་གི་དཔལ་འབྱོར་གྱི་གནས་བབ་དེ་རྒྱུན་བསྲིང་ཐུབ་པ་དང་འགྲོ་རྒྱུག་ཤུགས་ཆེ་ལྡན་པ་ཞིག་ཡོད་པའི་སྐོར་རྒྱ་ནག་མི་དམངས་བློ་བདེ་པོ་བཟོ་རྒྱུ་གི་ཐབས་ཤེས་བཏོན་ཡོད་འདུག། ཨ་མེ་རི་ཀ་རྒྱལ་ས་ཝཱ་ཤིང་ཏུན་དུ་རྟེན་གཞི་བྱས་པའི་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ཁམས་སྐད་ཀྱི་ལས་རིམ་ཁག་ངོ་སྤྲོད་ཞུས་ཐེངས་ཏེ། དེ་རིང་གི་རྩོམ་སྒྲིག་འགན་འཛིན་རྡོ་རྗེ་དགྲ་འདུལ་ལགས་ཡིན། རྣམ་པ་ཚོས་ང་ཚོའི་ལས་རིམ་ཉན་པ་བཀའ་དྲིན་ཆེ།